གསུམ་པ་མདོ་ལས་གསུངས་ཚུལ་དང་བསྟན་བཅོས་ཀྱིས་འགྲེལ་ཚུལ་གཉིས་ལས་དང་པོ་ནི་མདོ་ལས་གསོལ་པ། བཅོམ་ལྡན་འདས་ཅི་ལགས་རྣམ་མཁྱེན་ཉིད་འབའ་ཞིག་དངོས་པོ་མ་མཆིས་པ་ལགས་སམ་ཞེས་སོགས་གསུངས། ད་རྣམ་མཁྱེན་དང་རྟེན་འབྲེལ་གཉིས་བར་ཆད་མེད་ལམ་གྱི་དམིགས་པ། ཨ་ནི། མི་འབྲལ་བ་ཐག། ཨ་ནི། དོན་དམ་པར་མེད་པའི་ཕྱིར་ཚེ་འདི་ཀ་ཏི་ལ་བོར་བ། ཞེས་སོགས་གསུངས། གཉིས་པ། ལ། བསྟན་བཅོས་ཀྱིས་འགྲེལ་ཚུལ་དེ་ལ་ད་མཚམས་སྦྱར་བ་རྩ་བ་འགྲེལ་བ་གསུམ་ལས་དང་པོ་ནི། བར་ཆད་མེད་པའི་རྩེ་སྦྱོར་གྱི་འོག་ཏུ། ཨ་ནི་ད་བར་ཆད་མེད་ལམ་གྱི་སྤང་བྱ་ཚད་བོར་བས་ད་བསལ་བྱ་ལོག་སྒྲུབ་ད་བར་ཆད་མེད་པའི་རྩེ་སྦྱོར་གཅིག་པུས་མ་རེད་ད་བསལ་བྱ་ལོག་སྒྲུབ་ལོག་རྟོག་འཆད་པའི་རྒྱུ་མཚན་ཡོད་དེ། བར་ཆད་མེད་པའི་རྩེ་སྦྱོར་གྱི་འོག་ཏུ་བསལ་བྱ་ལོག་རྟོག་འཆད་པའི་རྒྱུ་མཚན་ཡོད་དེ། དེ་ཉིད་ཚོར་ཞིང་རྒྱས་པས། བློའི་ཤེས་རབ་ཀྱི་ནོར་ཅན།

ཞེས་གསུངས། ད་མཚམས་སྦྱོར་གྱིས་ད་རྩ་བ་དེ་ལ་མདོ་དེའི་དོན་འཆད་པ་ལ་དམིགས་པ་འཐད་དང་དེ་ཡི་ནི་ཞེས་སོགས་གསུངས་ད་དེར་མ་གྱུར་ལ་ག་ཚོང་ཡིན་ན་ཅི་ཡོད་རེད་བ། ད་གསུམ་པ་དེའི་ཐད་ཀྱི་འགྲེལ་བ་ལས། དེ་ཉིད་ཚིག་དོན་གྱི་སྒོ་ནས་འཆད་པ་ལ། འདུས་བྱས་དང། འདུས་མ་བྱས་སོགས། ཞེས་གསུངས། ད་དེ་འདུས་བྱས་དང་འདུས་མ་བྱས་ཀྱི་ཁམས།

འདིར་བསྟན་བདེན་གཉིས་ངོ་བོ་གཅིག་ལ་འདོད་མི་རུང་ཞེས་པས་འདིར་བསྟན་པའི་བདེན་གཉིས་ཟེར་རྒྱུའི་དོན་གྲུབ་མཐའ་སོ་སོ་སོ་སོའི་བདེན་གཉིས་ངོ་བོ་གཅིག་ཡིན་པ་སོ་སོ་སོས་ཁས་ལེན་གྱི་ཡོད་རེད་བ། འདིར་བསྟན་པའི་བདེན་གཉིས་ཟེར་དབུ་མའི་གཞུང་ནི་དབྱེ་བས། ནི་དོན་དམ་པར་མེད་པ་དང་ཐ་སྙད་དུ་ཡོད་པ་དེ་གཉིས་རེད། ད་དེ་གཉིས་པོ་དེ་གཙོ་བོར་གཞན་དབང་གི་སྟེང་དུ་དོན་དམ་པར་མེད་པ་དང་ཐ་སྙད་དུ་ཡོད་པ་གཉིས་པོ་དེ་གཞི་གཞན་དབང་ལྟ་བུའི་སྟེང་དུ་གཅིག་ཏུ་འདོད་མི་རུང་བ་དེ་དག་སེམས་ཙམ་པ་མན་གྱི་ཚང་མས་ཁས་ལེན་གྱི་ཡོད་རེད་བ། སེམས་ཙམ་པས་ནི་གཞན་དབང་དོན་དམ་པར་ཡོད་པ་ཡིན་ཙང་ཐ་སྙད་དུ་ཡོད་མ་རེད་ཟེར་གྱི་ཡོད་རེད་བ། ཨ་ནི་རང་གི་མཚན་ཉིད་ཀྱིས་གྲུབ་ན་ཐ་སྙད་དུ། ཐ་སྙད་དུ་ཡོད་པ་དང་དོན་དམ་པར་གྲུབ་པ་གཉིས་འགལ་གྱི་རེད། ཨ་ནི་གཞན་དབང་དང་ཡོངས་གྲུབ་གཉིས་པོ་དེ་དོན་དམ་པར་ཡོད་རེད་ཐ་སྙད་དུ་ཡོད་མ་རེད། ཀུན་བརྟགས་དེ་ཐ་སྙད་དུ་ཡོད་དོན་དམ་པར་མེད་ཟེར་སེམས་ཙམ་པས་འདུག་སེ་ལབ་གི་ཡོད་རེད་བ། ད་དེ་ཡིན་ཙང་འདུས་བྱས་དང་འདུས་མ་བྱས་ཀྱི་ཁམས་དང་དངོས་པོར་མེད་པ་ཉིད་ཀྱིས་ཟེར་རྒྱུ་དོན་དམ་པར་མེད་པ་ཉིད་ཀྱིས་ད་ཀྱིས་ཟེར་ཡ་དེ། རྒྱུ་མཚན་གྱི་སྒྲ་གྲོགས་ཇི་འདྲ་ཨ་ནི་དམིགས་པ་འཐད་པ་ད་དེ་ལ་ལོག་པར་རྟོག་གི་ཡོད་རེད་ད་འདི་དང་པོ་འདི་རེད་ལས་ག་རེ་བསྟན་ཡོང་ཟེར་ན། ལོག་རྟོག་བཅུ་དྲུག་དངོས་སུ་བསྟན་ནས་ཨ་ནི་ལོག་རྟོག་བཅུ་དྲུག་གིས་ཀུན་ནས་བསླངས་པའི་སུན་འབྱིན་བཅུ་དྲུག་དེ་ཤུགས་ལ་བསྟན་ཡོང་གི་ཡོད་རེད་བ། ལོག་རྟོག་ག་རེ་ཡོད་ཟེར་ན་ད་ཁོ་རང་གི་ཨ་ནི་འདི་དབུ་མ་པ་འདི་གི་རྣམ་མཁྱེན་དང་བར་ཆད་མེད་ལམ་གྱི་དམིགས་པ་ལ་ཨ་ནི་བདེན་པར་མེད་པར་བྱ་གི་འདུག་དངོས་པོ་དང། ད་འདུས་བྱས་དང་འདུས་མ་བྱས་ཀྱི་ཆོས་ཐམས་ཅད་དོན་དམ་པར་མེད་ཟེར་ན

ལོག་པར་རྟོག་དགོས་ཡག་གི་རྒྱུ་མཚན་ཡང་ཡོང་དགོས་ཡག་ག་རེ་ཟེར་ན་འདུས་བྱས་དང་འདུས་མ་བྱས་ཀྱི་དངོས་པོ་དང་དེ་དོན་དམ་པར་མེད་པ་རེད་འདུག་བ་ཨ་ནི་དོན་དམ་པར་མེད་ཟེར་གྱི་འདུག་བ་འདིའི་དམིགས་པ་ག་འདྲས་སུ་བཞག་གི་ཡོད་ན་བསམ་པའི་ལོག་རྟོག་ཅིག་རེད་བ་རྣམ་པ་ཐམས་ཅད་ཀྱིས་དུ་རྣམ་པ་ཐམས་ཅད་དུ་རང་བཞིན་མེད་པའི་ཕྱིར། ཟེར། འདུས་བྱས་དང་འདུས་མ་བྱས་ཀྱི་ཆོས་ཐམས་ཅད་རྣམ་པ་ཐམས་ཅད་དུ་དོན་དམ་པར་རང་བཞིན་མེད་ཟེར་གྱི་འདུག་ཨ་ནི་རྣམ་མཁྱེན་གྱིས་ཆོས་ཐམས་ཅད་མངོན་སུམ་དུ་རྟོགས་ཟེར་གྱི་འདུག་འདིའི་རྣམ་མཁྱེན་ག་འདྲས་སུ་བཞག་གི་ཡོད་ན་སྙམ་པའི་དབང་ལོག་རྟོག་ཅིག་རེད་བ།

ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་སྐད་ཆ་མེད་པ་ཞིག་ནི་ཆོས་ཐམས་ཅད་བདེན་པར་གྲུབ་པའི་ངོ་བོ་མེད་པའི་དེ་བཞིན་ཉིད་ལྟར་ཡིན་པས། ཨ་ནི་ཀུན་རྫོབ་བདེན་པ་དང་དོན་དམ་བདེན་པའི་ཁྱད་པར་ག་འདྲ་ཞིག་བཞག་གི་ཡོད་ན། ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་གཉིས་ལ་ལོག་པར་རྟོག་གི་ཡོད་རེད། ག་རེ་ཟེར་ན། དོན་དམ་བདེན་པ་ཟེར་དུས་བདེན་གྲུབ་བཞག་གི་ཡོད་རེད་བ། ཨ་ནི་ཀུན་རྫོབ་བདེན་པ་གཞན་དབང་བདེན་གྲུབ་བཞག་གི་ཡོད་རེད་བ། འདི་གའི། ཨ་ནི། ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་ཐམས་ཅད་དོན་དམ་པར། ཨ་ནི། མེད་པ་དེ་བཞིན་ཉིད་ཀྱི་ངོ་བོ་ཡིན་ཟེར་གྱི་འདུག་དེ་འདྲ་ཡིན་ཙང་བདེན་པ་གཉིས་པོ་དེ་ག་འདྲ་ཞིག་བཞག་གི་ཡོད་ན་སྙམ་པའི་དེ་གཉིས་ལ་ལོག་པར་རྟོག་པ་གཅིག་བཞི་པ་དེ་རེད་བ། སྦྱིན་པ་ལ་སོགས་པ་མི་དམིགས་པས་སྦྱོར་བ་དང། སྦྱིན་པ་ལ་སོགས་པ་མི་དམིགས་པས་སྦྱོར་བ་དང། ད་སྦྱིན་པ་ལ་སོགས་པ་མི་དམིགས་པས་ཟེར་དུས། སྦྱིན་པ་ལ་སོགས་པ་འཁོར་གསུམ་མི་དམིགས་པས་ཨ་ནི་འདི། ཕྱིན་དྲུག་གི་ཉམས་ལེན་གྱི་སྦྱོར་བ་དེ་ག་འདྲས་བཞག་གི་ཡོད་ན་བསམ་པའི་དོགས་པ་སྐྱེ་གི་ཡོད་རེད་བ། ལྔ་པ་དེ་རེད་བ་རྟོགས་པར་བྱ་བ་མེད་པས། ད་སངས་རྒྱས་དཀོན་མཆོག་ཟེར་ཆོས་ཐམས་ཅད་མངོན་སུམ་དུ་རྟོགས་པའི་མཐར་ཕྱིན་པའི་ཡེ་ཤེས་ཅིག་ལ་སངས་རྒྱས་དཀོན་མཆོག་བཞག་རེད། འདིའི་རྟོགས་བྱ་ཆོས་ཐམས་ཅད་དོན་དམ་པར་མེད་པས་སངས་རྒྱས་དཀོན་མཆོག་ག་འདྲ་ཞིག་བཞག་གི་ཡོད་ན་སྙམ་པའི་སངས་རྒྱས་དཀོན་མཆོག་ལ་ལོག་པར་རྟོག་པ་གཅིག།

གཟུགས་ལ་སོགས་པ་དམིགས་པ་བཀག་པས་ཟེར་དུས། གང་ཟག་གི་གདགས་གཞི་གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཕུང་པོ་འདུ་བྱེད་ཕུང་པོ་རྣམ་པར་ཤེས་པའི་ཕུང་པོ་ལྔ་ཀ་དོན་དམ་པར་དམིགས་པ་བཀག་པ་དེ་དོན་དམ་པར་མེད་པ་ཡིན་པས་དེ་ལ་བརྟེན་ནས་བཏགས་པའི་དགེ་འདུན་དཀོན་མཆོག་ཟེར་ཡག་འཕགས་པའི་གང་ཟག་ག་འདྲ་ཞིག་བཞག་ཐུབ་ཀྱི་ཡོད་ན་སྙམ་པའི་ལོག་རྟོག་ཅིག། དགེ་འདུན་དཀོན་མཆོག་ལ་ལོག་པར་རྟོག་པ་ཅིག་དེ་བརྒྱད་པ་དེ་རེད་བ་ད། ཐབས་ལ་མཁས་པ་ཟེར་སྦྱིན་པ་ལ་སོགས་པ་མི་དམིགས་པས། ཐབས་ལ་མཁས་པ་དང། སྦྱིན་པ་ལ་སོགས་པ་མི་དམིགས་པས་ཐབས་ལ་མཁས་པ། སྦྱིན་པ་ལ་སོགས་པ་ཐམས་ཅད་འཁོར་གསུམ་མི་དམིགས་པའི། བྱང་ཆུབ་སེམས་དཔའ་དེ། ཐབས་ལ་མཁས་པ་ཡིན་ཟིན་ཏོ་ཐབས་མཁས་ཀྱི་ལམ་དེ་ག་འདྲས་བཞག་ཐུབ་ཀྱི་ཡོད་ན། ལོག་རྟོག་ཅིག། ད་འདི་ཀུན་རྫོབ་དགག་བྱའི་ངེས་པའི་ལས་ཀྱི་རེད་བ། དངོས་པོ་དང་དངོས་པོ་མེད་པར་དམིགས་པ་ཉིད་ཀྱི་རེ་བས་དེ་རེ་བས། དེ་ལས། དངོས་པོ་དང་དངོས་པོ་མེད་པ་དང། གཉིས་ཀའི་ངོ་བོ་རྟོགས་པ་བཀག་པས། དེ་བཞིན་གཤེགས་པའི་མངོན་པར་རྟོགས་པ་དེ་ཀུན་རྟོག་གོ་བྱེད་ནི་མི་བྱེད་དོ། དངོས་པོ་དང་དངོས་པོ་མེད་པ་གཉིས་ཀའི་ངོ་བོ་ནི་དོན་དམ་པར་གྲུབ་པར་རྟོགས་པ་བཀག་པས། དེ་བཞིན་གཤེགས་པའི་མངོན་རྟོགས། ག་འདྲས་བཞག་ཐུབ་ཡོད་ན་སྙམ་པའི་ལོག་རྟོག་ཅིག་དེ། བཅུ་པ་གཅིག། སྤྲོས་པ་རྣམ་པར་གཞག་པའི་མི་རྟག་པ་ཉིད་ལ་སོགས་པ་ཉིད་ཀྱིས། རྟག་པ་ལ་སོགས་པ་ཕྱིན་ཅི་ལོག་པ་དང། ད་གཙང་བདེ་རྟག་བདག་བཞིར་འཛིན་པའི་ཕྱིན་ཅི་ལོག་གི་རྟོག་པ་བཞི་དེ། ཨ་ནི། ད་རང་ལུགས་ལ་ཕྱིན་ཅི་ལོག་རྟོག་ཡིན་པ་དེ་ག་འདྲས་སུ་བཞག་ཐུབ་ཀྱི་ཡོད་ན། འདིའི་ལོག་པར་རྟོག་ས་དང་ལོག་པར་རྟོག་མཁན་ཚང་མ་དོན་དམ་གྱི་ནི་དོན་དམ་པར་མེད་པ་རེད་ཟེར་གྱི་འདུག་འདི་གཙང་བདེ་རྟག་བདག་བཞིར་འཛིན་པའི་ཨ་ནི། བློ་བཞི་པོ་དེ་ལོག་རྟོག་ཡིན་པ་དང་ཨ་ནི་དེའི་ཞེན་ཡུལ་མེད་པར་རྟོགས་པའི་བཞི་དེ་ལོག་རྟོག་མ་ཡིན་པའི་ཁྱད་པར་ག་འདྲས་སུ་བཞག་ཐུབ་ཡོད་ན་སྙམ་པའི་ལོག་རྟོག་གཅིག། ཐུབ་མ་རེད་ཟེར་བའི་ལོག་རྟོག་གཅིག་རེད། ག་རེ་རེད་ཟེར་ན་འདི་གཙང་བདེ་རྟག་བདག་བཞིར་འཛིན་པའི་འཛིན་པ་བཞི་པོ་དེ་ལོག་རྟོག་རེད། དེའི་ཞེན་ཡུལ་མེད་པ་བཞི་དེ་ཨ་ནི་ལོག་རྟོག་མ་རེད་ཟེར་དུས་ཁྱད་པར་ཕྱེ་དགོས་རེད་བ། ནི་དེ་ཁྱད་པར་མེད་བ་དང་དེའི་ཞེན་ཡུལ་མེད་པ་དང་དེའི་འཛིན་རྒྱུ་དང་དེ་ཚོ་ཚང་མ་དོན་དམ་པར་མེད་པ་གཅིག་པ་ཡིན་སོང་ན། ནི་དེ་ག་རེ་བྱས་ནས་ལོག་རྟོག་བཞག་ཐུབ་ཀྱི་ཡོད་ནམ་སྙམ་པའི་ལོག་རྟོག་ཅིག། ལམ་རྣམ་པར་བསྒོམ་པའི་འབྲས་བུ་མངོན་སུམ་དུ་མི་བྱེད་པས་ལམ་ལ་ལོག་པར་རྟོག་པ་གཅིག་ལས་ཀུན་རྫོབ་གོ། བྱང་ཆུབ་སེམས་དཔའ་དེ་ཡིས། ནི་ཐེག་པ་གསུམ་གྱི་ལམ་ཤེས་པའི་ལམ་ཤེས་གསུམ་བསྒོམ་པ་ལ་བརྟེན་ནས། ནི་ཉན་ཐོས་དང་རང་སངས་རྒྱས་ལམ་བསྒོམ་པའི་ལམ་ཤེས་ཀྱི།

ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ་དང་དེ་དག་གི་ས་བོན་བག་ཆགས་དང་བཅས་པ་ག་རེ་ཞིག་ནི་དོར་བྱ། ཁས་ལེན་གྱི་ཡོད་ན་ཉན་པའི་བློ་དོར་བྱ་ཁོ་རང་གིས། དངོས་པོ་དོན་དམ་པར་མེད་ན་མེད་པ་ལྟར་འགྲོ་གི་ཡོད་ལ། དོར་བྱ་དོན་དམ་པར་མེད་པས་དོར་བྱ་ཚད་གྲུབ་ཅིག་ག་འདྲའི་བཞག་ཐུབ་ཀྱི་ཡོད་དམ་སྙམ་པའི་དོར་བྱ་ལ་ལོག་པར་རྟོག་པ་གཅིག། བླང་བྱ་འགོག་ལམ་དོན་དམ་པར་མེད་པས་ད་གཉེན་པོ། ལམ་གྱི་བདེན་པ་ལྟ་བུ་དོན་དམ་པར་མེད་པས་འདིས་གཉེན་པོ་ག་འདྲའི་བཞག་ཐུབ་ཀྱི་ཡོད་དམ་སྙམ་པའི་གཉེན་པོ་ལ་ལོག་པར་རྟོག་པ་གཅིག། ད་འདི་སྤང་གཉེན་གཉིས་ལ་གཉིས་ཕྱེ། བདེན་གཉིས་ལ་གཅིག་ཏུ་བརྩི་བ་དེ་རྣམ་བཤད་དང་ཡིག་ཆའི་གསུངས་ཚུལ་རེད་བ། བདེན་གཉིས་ལ་ལོག་པར་རྟོག་པའི་ལོག་རྟོག་གཉིས་ཕྱེ་ནས་སྤང་གཉེན་གཉིས་ལ་གཅིག་ཏུ་བརྩི་བ་དེ། གསེར་ཕྲེང་གི་གསུངས་ཚུལ་རེད། ད་དེ་ཁྱད་པར་ཞིག་ཀྱང་ཡོད་མ་རེད། ད་དེ་ཀྱི་གཉེན་པོ་དག་དང། ད་དེ། གཉེན་པོ་དག་དང། ད་ཆོས་ཅན་མེད་པས།

འདིར་བདེན་གཉིས་ངོ་བོ་ཐ་དད་དུ་མཐོང་ནས་ཞེན་པའི་དབང་གིས་ལོག་པར་རྟོག་གི་ཡོད་རེད་བ་ལོག་པར་རྟོག་མཁན་དེ་སྐྱེ་བོ་བྱང་ཆུབ་སེམས་དཔའི་ཐབས་ལ་མཁས་པ་མི་ཤེས་པའི་རབ་ཏུ་སྨྲ་བ་ཉིད་ཐམས་ཅད་ཀྱིས་ལོག་པར་རྟོག་པ། ད་དེ་སེམས་ཙམ་པ་ལྟ་བུ་བྱས། ཕན་ཚུན་འགལ་བའི་དོན་སྒྲུབ་པས་ཟེར་དུས། དོན་དམ་པར་མེད་པ་དང་དམིགས་པ་འཐད་པ་གཉིས་འགལ་བ་རེད་དམ་བསམ་གྱི་ཡོད་རེད། རྣམ་པ་ཐམས་ཅད་མཁྱེན་པ་ཉིད་ཡོད་ཟེར་ཡ་དང་ཆོས་ཐམས་ཅད་དོན་དམ་པར་མེད་པ་གཉིས་འགལ་བ་རེད་བཞག་བསམ་ཡོང་གི་ཡོད། རྒྱུ་མཚན་དེ་རེད་ཟེར། ཕན་ཚུན་འགལ་བའི་དོན་སྒྲུབ་པས་མི་འཐད་པ་ཉིད་ཀྱིས། ཐེ་ཚོམ་གྱི་ངོ་བོ་ཇི་སྐད་བཤད་པའི་ཡུལ་ཅན་གྱི་ད་ལོག་རྟོག་རེད། འདི་ཐེ་ཚོམ་ཟེར་ཡ་དེ་ཡིན་ན་མིན་ན་བསམ་པའི་ཐེ་ཚོམ་དེ་ལ་བརྩི་གི་ཡོག་མ་རེད། ཕ་རོལ་ཁོ་རང་ནི་དོན་དམ་པར་མེད་པ་དེ་ལ་ཐེ་ཚོམ་ཟ་ན་ཡང་དོན་དམ་པར་མེད་པ་ཁོ་རང་ཚད་མས་གྲུབ་ཡོག་མ་རེད། དེ་ཡིན་ཙང་བུམ་པ་དོན་དམ་པར་ཡོད་པ་དེ་ཕ་རོལ་གྱིས་ཞེན་པ་དོན་དམ་པར་ཡོད་པ་ལས་མི་འདའ་བ། འགལ་བ་ལས་མི་འདའ་བ། དེ་འདྲའི་ཆ་ནས་ལོག་རྟོག་ལ་ཐེ་ཚོམ་ཟེར་དུས་དེ་འདྲའི་བརྩིས་པ་རེད་ཟེར་བ། ངོ་བོ་ཇི་སྐད་བཤད་པའི་ཡུལ་ཅན་གྱི་རྣམ་པ་ཐམས་ཅད་མཁྱེན་པ་ཉིད་ཀྱི་རྟེན་ཅན་ལོག་པར་རྟོག་པ་བཅུ་དྲུག་གོ། དེ་བས་ན་ཀུན་རྫོབ་དང་དོན་དམ་པའི་སྒོ་ཅན་གྱི་ཀླན་ཀ་ལ་གོ་རིམ་བཞིན་དུ་དོན་དམ་པ་དང་ཀུན་རྫོབ་ཀྱི་སྒོ་ནས་ལན་གདབ་དགོས་པས། ད་དཔེར་ན། བར་ཆད་མེད་ལམ་དང་རྣམ་མཁྱེན་གྱི་དམིགས་པ་མི་འཐད་པར་ཐལ་འདུས་བྱས་དང་འདུས་མ་བྱས་ཀྱི་ཆོས་རྣམས་དོན་དམ་པར་མེད་པའི་ཕྱིར། དོན་དམ་པར་མེད་པའི་ཕྱིར་ཟེར་བ་དེ་དབུ་མ་པས་དོན་དམ་དུ་ཁས་བླངས་པའི་སྟོང་ཉིད་རྟགས་སུ་བཀོད་ཡོད་ར་དོན་དམ་པར་མེད་པའི་ཕྱིར་ཟེར། དེ་བཀོད་ཡོད་པ་ཡིན་ཙང་ད་དེའི་སྒོ་ནས་ལན་ཅིག་རྒྱབ་དགོས་རེད་ལན་རྒྱབ་དུས་ཁྱབ་མེད་ལན་རེད་བ་དེ། རྣམ་མཁྱེན་དང་བར་ཆད་མེད་ལམ་དམིགས་པ་མེད་པར་ཐལ། འདུས་བྱས་དང་འདུས་མ་བྱས་ཆོས་རྣམས་དོན་དམ་པར་མེད་པའི་ཕྱིར་ཟེར་དེ་ལ་ཁྱབ་མེད་ལན་རྒྱབ་བ་དེ་དོན་དམ་པར་མེད་ན། དེའི་དམིགས་པ་མི་འཐད་པས་མ་ཁྱབ་ལན་རྒྱབ་པ་ཡིན་ཚ། དོན་དམ་གྱི་སྒོ་ནས་ལན་རྒྱབ་པ་ཟེར་ས་ཀུན་རྫོབ་དེ་ལ། ཀུན་རྫོབ་ཏུ་མེད་ན་ཨ་ནི་དེའི་དམིགས་པ་མི་འཐད་པས་མ་ཁྱབ་ཟེར་ལན་བརྒྱག་གི་མ་རེད་བ། མ་ཁྱབ་ཟེར་དུས་དོན་དག་དོན་དམ་སྟེང་ནས་ལན་བརྒྱག་དགོས་རེད་བ། དོན་དམ་པར་མེད་ན་མེད་པས་མ་ཁྱབ་ཟེར་ལན་བརྒྱག་དགོས་པ་ད་དེ། དོན་དམ་པར་མེད་ན་མེད་པས་མ་ཁྱབ་ཟེར་ཡག་དེ། དོན་དམ་པར་མེད་ན་མེད་པའི་གོ་ཆོད་ཀྱི་མ་རེད། དོན་དམ་པར་མེད་ན་ཡོད་རེད་དམིགས་པ་འཐད་ཀྱི་རེད། གཅིག་པ་རེད་ད་དེ། ཨ་ནི། དོན་དམ་པར་གྲུབ་པར་ཐལ་དེའི་དམིགས་པ་ཡིན་པའི་ཕྱིར་ཟེར་ན་ཁྱབ་མེད་ལན་རེད་བ།

རྟགས་ལ་ཀུན་རྫོབ་དང་དོན་དམ་གང་ཡང་མ་ཡིན་གྱི་ཆོས་ཅིག་རྟགས་བཀོད་ཡ་ཡོད་མ་རེད། རྟགས་བཀོད་ཡ་མེད་པ་ཡིན་ཚེ་བསྒྲུབ་བྱའི་ཆོས་ལ་ག་རེ་བཞག་མ་བཞག་ཁྱད་པར་ཡོད་མ་རེད། བསྒྲུབ་བྱའི་ཆོས་དེ་ལ་གང་སུན་འབྱིན་བྱེད་ཀྱི་ཐལ་བ་དེ་ཀུན་རྫོབ་རིང་དུས་རེད་འདུག་ན་ཨ་ནི་ཀུན་རྫོབ་སྒོ་ཅན་གྱི་ཀླན་ཀ་རིང་དུས་ཟེར་བ་རེད། ཨ་ནི། དོན་དམ་པར་གྲོལ་བ་ཐར། ཨ་ནི། ཡོད་པའི་ཕྱིར་ཟེར་ན་ད་རེས་མི་འདུས་པར་བཞག་པ་ར་ཡོད་པའི་ཕྱིར་དེ་ཀུན་རྫོབ་རེད་བ་ཀུན་རྫོབ་རྟགས་སུ་བཀོད་ཡོད་རེད་བ་དོན་དམ་པར་གྲུབ་པར་ཐལ་ཟེར་དོན་དམ་གྱི་ཐལ་བ་འཕེན་གྱི་ཡོད་རེད་བ་དེའི་སྙིང་པོ་དེ་ཀུན་རྫོབ་སྒོ་ཅན་གྱི་ཀླན་ཀ་རེད་དེ་ཀུན་རྫོབ་སྒོ་ཅན་གྱི་ཀླན་ཀ་རིང་དུས་ཀུན་རྫོབ་སྒོ་ཅན་གྱི་ཀླན་ཀ་ཆགས་ཀྱི་ཡོད་མ་རེད།

མེད་བ་དང་འདུས་བྱས་དང་འདུས་མ་བྱས་ཀྱི་ཆོས་རྣམས་དོན་དམ་པར་མ་གྲུབ་པའི་ཕྱིར། ཁྱབ་པ་མ་བྱུང་ལན་རྒྱག་པ། དེ་ཁྱབ་པ་མ་བྱུང་ལན་དེ་ག་རེའི་སྟེང་ལ་འགྲོ་ཟེར་ན། འོ་ན་དོན་དམ་དུ་མེད་ན་མེད་པས་ཁྱབ་གི་མ་རེད་ཟེར་ནས་དོན་དམ་སྒོ་ཅན་གྱི་ལན་རྒྱག་རེད་ཟེར་འོ་ད་དེ་འདྲ་ཅིག་གི་འདུག་བ། ད་འགྲེལ་བའི་དངོས་བསྟན་འདི་རེ་ལས། བཅུ་གསུམ་ད་ཚེ་ད་ག་རེ་རེད། དམིགས་པ་འཐད་དང་དེ་ཡི་ནི་ངོ་བོ་ཉིད་ངེས་བཟུང་བ་དང་རྣམ་ཀུན་མཁྱེན་ཉིད་ཡེ་ཤེས་དམ་པའི་དོན་དང་ཀུན་རྫོབ་དང་སྦྱོར་དང། དམ་པའི་དོན་དང་ཀུན་རྫོབ་དང། སྦྱོར་དང་དཀོན་མཆོག་གསུམ་པོ་དང་ཐབས་བཅས་ཕྱིར།

ཨ་ནི་དེ་ལས་ལོག་སྟེ་བར་ཆད་མེད་པའི་རྩེ་སྦྱོར་གྱི་དམིགས་པ། བར་ཆད་མེད་པའི་རྩེ་སྦྱོར་ཆོས་ཅན་ཁྱོད་ཀྱི་དམིགས་པ་དོན་དམ་པར་གྲོལ། འདུས་བྱས་དང་འདུས་མ་བྱས་ཀྱི་ཆོས་རྣམས་དོན་དམ་པར་གྲུབ་པར་ཐལ། ཨ་ནི་བར་ཆད་མེད་པའི་རྩེ་སྦྱོར་གྱི་དམིགས་པ་འཐད་པའི་ཕྱིར་ཟེར་ཅིག་སླེབས་པ་རོ། འོ་དེ་འདྲ་བ་དེ་ཨ་ནི་ཀུན་རྫོབ་སྒོ་ཅན་གྱི་ཀླན་ཀ་རེག་མི་ཐུབ་པ་ཆགས་ཀྱི་ཡོད། དོན་དམ་ཀུན་རྫོབ་རྟགས་སུ་བཀོད་ནས་དོན་དམ་སུན་འབྱིན་པའི་ཀླན་ཀ་ཆགས་ཀྱི་ཡོད་རོ། ཁོ་རང་སྐྱོ་ཟིན་ན་བདེན་གཉིས་འགལ་བར་འཛིན་གྱི་ཡོད་རོ། བར་ཆད་མེད་པའི་རྩེ་སྦྱོར་གྱི་དམིགས་པ་འཐད་ན།

དམིགས་པ་ཅི་དངོས་པོ་མ་མཆིས་པ་ལགས་སམ་ཞེས་སོགས་གསུངས། གཉིས་པ། ཨ་ནི་བསྟན་བཅོས་ལས་གསུངས་ཚུལ་ལ་མཚམས་སྦྱར་རྩ་བ་འགྲེལ་བ་གསུམ། ཨ་ནི་དང་པོ་བར་ཆད་མེད་པའི་རྩེ་སྦྱོར་གྱི་འོག་ཏུ་བསལ་བྱ་ལོག་རྟོག་འཆད་པའི་རྒྱུ་མཚན་ཡོད་དེ། བདེན་གཉིས། བདེན་གཉིས་རེད་ཨང། བདེན་གཉིས་ཚུལ་བཞིན་འབྱེད་པས་ཨ་ནི་བློ་ཡི་ཤེས་རབ་ཀྱི་ནོར་ཅན། ད་དེ་དབུ་མ་པ་རེད་ད། བདེན་གཉིས་ཚུལ་བཞིན་འབྱེད་པས་ཐ་སྙད་དུ་ཡོད་པ་དང་དོན་དམ་པར་མེད་པ་གཉིས་པོ་དེ་དངོས་པོ་ལ་ཇི་ལྟར་གནས་པ་ལྟར་ཨ་ནི་པའི། གཏན་ལ་འབེབས་ཐུབ་མཁན་ནི་བློ་གྲོས་ཀྱི་ནོར་གྱི་ཤེས་རབ་དང་ལྡན་པ། འདིས་ཤེས་རབ་ལ་ནོར་གྱི་ཐ་སྙད་དེ། གྱི་ནང་ལས་གསུངས་པ་རེ་བ་ཨ་རེ། ཆེ་བསྟོད་དང། ཇོ་བོའི་བསྟོད་པ་དང་ཐོག་མའི་ནང་ལ་ཡོད་རེ་བ། དད་པའི་ནོར་དང། ཨ་ནི། ཐོས་པའི་ནོར་གཏོང་བའི་ནོར་དང་ཚུལ་ཁྲིམས་ནོར་ཁྲེལ་ཡོད་ངོ་ཚ་ཤེས་པ་དང་ཤེས་རབ་ཉིད་ཀྱི་ནོར་བདུན་ཏེ། ནི་ཤེས་རབ། ཡིན་ལུགས་འབྱེད་པའི་ཤེས་རབ་ལ་ནོར་གྱི་ཐ་སྙད་ཡོད་རེད་ད། འཕགས་པའི་ནོར་བདུན་ཟེར་དེའི་མིང་ལ། ནི་འཇིག་རྟེན་པའི་ནོར་དེ་ཚོ་གསེར་དངུལ་ཟངས་ལྕགས་དང་རྒྱུ་དངོས་པོ་དཔལ་འབྱོར་ལ་རྩིག་རེད། འཕགས་པའི་གང་ཟག་དེ་ཚོའི་ནོར་རྩི་ཡ་དེ། ནི་དད་པ་དང་ཚུལ་ཁྲིམས་དང་ངོ་ཚ་ཤེས་པ་དང་ཁྲེལ་ཡོད་པ་དང། ནི་ཤེས་རབ། དེ་ཚོ་ལ་ནོར་རྩིག་རེད། ཤེས་རབ་ཉིད་ཀྱི་ནོར་བདུན་ཏེ་ནོར་གྱི་དམ་པ་འདི་དག་ནི་ཟེར་ལབ་རོགས། དེ་ཡིན་ཙང་ཤེས་རབ་དེ་ལ་ནོར་གྱི་ཐ་སྙད་རྒྱབ་པ་དེ་རེད། བདེན་གཉིས་ཚུལ་བཞིན་འབྱེད་པའི་བློས། ཤེས་རབ་ཀྱི་ནོར་ཅན། བྱང་སེམས་རྣམས་ཀྱིས་ལོག་པར་རྟོག་པས་ལོག་པར་རྟོག་པ་ད་དེ་འདྲ་བའི་དབུ་མ་པའི་བྱང་ཆུབ་སེམས་དཔའ་དེ་དག་གིས་ནི་ལོག་རྟོག་ག་རེ་ག་རེ་བསལ་གྱི་རེད་ཟེར་ན་ཇི་ལྟ་བུ་ཞིག་བསལ་བས་ཏིང་ངེ་འཛིན་དེ་བསྐྱེད་པར་བྱ་ཞེས་བསྟན་པར་བྱ་བའི་ཆེད་ཡིན་པའི་ཕྱིར། ཞེས་མཚམས་སྦྱོར་བ་ལ་འགྲེལ་བ་ལས། བློ་ཡི་ནོར་ཅན་རྣམས་ཀྱིས་ལོག་པར་རྟོག་པ་ཇི་ལྟ་བུ་ཞིག་བསལ་བས་ཏིང་ངེ་འཛིན་དེ་བསྐྱེད་པར་བྱ་ཞེ་ན། ཏིང་ངེ་འཛིན་གྱི་འོག་ཏུ་བསལ་བྱ་ཡི་ལོག་པར་རྟོག་པ་ཞེས་གསུངས། ད་དེ་མཚམས་བརྒྱ་ཞིག་ད་གཉིས་པ་རྩ་བ་ནས་མདོ་དེའི་དོན་འཆད་པ་ལ་དམིགས་པ་འཐད་དང་དེ་ཡི་ནི་ཞེས་པ་ནས། ད་ནི་མི་རེ་རྣམ་པ་བཅུ་དྲུག་དག་ཏུ་བཞེད་རེད་བ་ད་ཞེས་པའི་བར་གསུངས། ད་གསུམ་པ་དེའི་ཐད་ཀྱི་འགྲེལ་པ་ལས། དེ་ཉིད་ཚིག་དོན་གྱི་སྒོ་ནས་འཆད་པ་ལ་འདུས་བྱས་དང་འདུས་མ་བྱས་རྣམས། མ་གྲུབ། དམིགས་པ་མི་འཐད་པར་ཐལ་འདུས་བྱས་དང་འདུས་མ་བྱས་རྣམས་མ་གྲུབ་པའི་ཕྱིར་དོན་དམ་པར་མ་གྲུབ་པའི་ཕྱིར་ད་ཞེས་སོགས་གསུངས། གསེར་འཕྲེང་ལྟར་ན་བསལ་བྱ་ལོག་རྟོག་ལ་བསྟན་བཤད་གཉིས་ལས། ད་བསལ་བྱ་ལོག་རྟོག་དེ་འཆད་པ་ལ།

བར་ཆད་མེད་པའི་རྩེ་སྦྱོར་འདི་ཡི་དམིགས་པ་འདི་དོན་དམ་པར་གྲུབ་པའི་དངོས་པོ་མེད་པ་སྟོང་ཉིད་རེད། བདག་རྐྱེན་འདི་དེའི་སྔ་ལོགས་དེ་མ་ཐག་ཏུ་བྱུང་བའི་བྱང་ཆུབ་ཀྱི་སེམས་དེ་རེད་ཀུན་སློང། འདི་ཡི་རྣམ་པ་དེ། སྤྲོས་པ་ཉེ་བར་ཞི་བའི་ཆོས་ཉིད་ལ། གཉིས་སྣང་ནུབ་པའི་རྣམ་པ་ཅན་རེད། ད་དེའི་དམིགས་པ་དེ་ཤིན་ཏུ་ཟབ་པ་འདི་ལ་ནི་རབ་ཏུ་སྨྲ་རྣམས་རྒྱུད་མར་རྒོལ། འདི་ལྟ་བུའི་བར་ཆད་མེད་པའི་རྩེ་སྦྱོར་འདི་ལ།

དེའི་ཐད་ཀྱི་ཚིག་འགྲེལ་པའི་ཚིག་དེ་ལ་ནི་དེ་ལྟ་བུའི་གནས་འདི་ལ་ཟེར་ད། བར་ཆད་མེད་པའི་རྩེ་སྦྱོར་དམིགས་པའི་གནས་འདི་ལ་ནི། ཞེས་སོགས་རྩ་འགྲེལ་གྱིས་བསྟན་ནས། ད་གཉིས་པ་རྒྱས་བཤད་ལ། དེ་སྟོན་པ་ལ་དམིགས་པ་འཐད་པ་དང་ཞེས་སོགས་རྩ་འགྲེལ་གྱིས་བསྟན། ད་དེ་དམིགས་པ་འཐད་པ་དང་ཞེས་སོགས་དེ་ལོག་པར་ཞུགས་ས་དེ་རེད། དམིགས་པ་འཐད་པ་ལ་ལོག་པར་རྟོག་པ་ཟེར་ན་འོ་དེ་ཞུགས་ས་དེ་རེད་ཞེས་སོགས་རྩ་འགྲེལ་གྱིས་བསྟན། ད་འདི་ལ་བསལ་བྱ་ལོག་རྟོག། གང་བསལ་བར་བྱ་རྒྱུ་ལོག་རྟོག། ཨ་ནི་དེ་སེལ་བར་བྱེད་པའི་སེལ་བྱེད་ཀྱི་ལན། ད་ཀུན་རྫོབ་སྒོ་ནས་ལན་བརྒྱབ་ཚུལ་དང་དོན་དམ་སྒོ་ནས་ལན་བརྒྱབ་ཚུལ། བསལ་ནས་ཏིང་ངེ་འཛིན་བསྐྱེད་ཚུལ་དང་གསུམ་ལས། ད་དང་པོ་བསལ་བྱ་ལོག་རྟོག་དེ་འཆད་པ་ལ་འདུས་བྱས་དང་ཞེས་སོགས་ཀྱིས་འཆད་ད་འགྲེལ་པས། ད་གཉིས་པ་བསལ་བྱ་ལོག་རྟོག་དེ་སེལ་བྱེད་ཀྱི་ལན་དེ་འཆད་པ་ལ། གཉིས་པ་ནི་དེ་བས་ན་ཀུན་རྫོབ་དང་དོན་དམ་པའི་སྒོ་ཅན་གྱི་ཀླན་ཀ་ལ་གོ་རིམ་བཞིན་དུ་དོན་དམ་པ་དང་ཀུན་རྫོབ་ཀྱི་སྒོ་ནས་ལན་གདབ་དགོས་པས་ཞེས་པས་འཆད་ད་འགྲེལ་པའི་ཚིག་ལ་ག་རེ་ཟེར་ན། བར་ཆད་མེད་པའི་རྩེ་སྦྱོར་གྱི་དམིགས་པ་མི་འཐད་པར་ཐལ། འདུས་བྱས་དང་འདུས་མ་བྱས་རྣམས་དོན་དམ་པར་མེད་པའི་ཕྱིར་ཟེར་དུས་དེ་ལ་དོན་དམ་གྱི་སྒོ་ནས་ཁྱབ་མེད་ལན་བརྒྱབ་དགོས་རེད། ཨ་ནི། ལམ་བསྒོམ་པ་མི་རེ་ལས་དེ་རེད་བ། དེ་བྱང་ཆུབ་སེམས་དཔས་ཨ་ནི། ཉན་ཐོས་ཀྱི་ལམ་ཤེས་པའི་ལམ་ཤེས་རང་རྒྱལ་ལམ་ཤེས་པའི་ལམ་ཤེས་བསྒོམ་པ་མི་འཐད་པར་ཐལ། ལམ་གཉིས་ཀྱི་འབྲས་བུ་མངོན་དུ་བྱེད་པ་མེད་པའི་ཕྱིར་ཟེར་ན། ད་དེ་ལ། ལམ་བསྒོམ་པ་མི་འཐད་པར་ཐལ་ལམ་གཉིས་ཀྱི་འབྲས་བུ་མངོན་དུ་བྱེད་པ་མེད་པས་ལམ་བསྒོམ་པ་མི་འཐད་པར་ཐལ། རིགས་ཅན་གསུམ་གའི་ལམ་དགོས་ཤེས་པའི་ལམ་ཤེས་བསྒོམ་པ་མི་འཐད་པར་ཐལ་ཅིའི་ཕྱིར། མི་འཐད་པར་ཐལ། ཉན་ཐོས་དང་རང་རྒྱལ་གྱི་ལམ་གྱི་འབྲས་བུ། ཁྱབ་པ་འདུ་བྱེད་སྡུག་བསྔལ་ཉེ་བར་ཞི་བའི་ཉེར་ཞི་ལ་རོ་མངོན་ཙམ་མངོན་ལ་བསྡུས་ཏེ་སླར་མི་ལྡོག་པའི་ཚུལ་གྱིས་མཉམ་པར་བཞག་པ་ད་ལྷག་མེད་མྱང་འདས་མངོན་དུ་བྱེད་པ་ལྟ་བུ་དེ་རྫོགས་སྨིན་སྦྱང་གསུམ་སྔོན་ནས་བྱེད་པ་མེད་པས་དེ་ཀུན་རྫོབ་སྒོ་ཅན་གྱི་ཀླན་ཀ་ཡིན་ན་ཡང་དེ་ལ་ཁྱབ་མེད་ལན་རེད། སྤྱིར་ལམ་གཉིས་ཀྱི་འབྲས་བུ་མངོན་དུ་བྱེད་པ་མེད་པའི་ཕྱིར་ཟེར་བ་ནི་རྟགས་མ་གྲུབ་ལམ་གཉིས་ཀྱི་འབྲས་བུ་དེ་ཐར་པ་རེད་ཐར་པ་མངོན་དུ་བྱེད་པ་ཡོད་རེད་ད། རྫོགས་སྨིན་སྦྱང་གསུམ་མ་བྱས་པའི་སྔ་རོལ་དུ། ཨ་ནི། ཉན་ཐོས་ཀྱི་ལམ་དང་རང་རྒྱལ་གྱི་ལམ། སྟོང་པ་སྒོམ་མཁན་གྱིས་མངོན་དུ་བྱེད་ཀྱི་རེད་བ། འོ་དེ་བྱེད་པ་མེད་པའི་ཕྱིར་ཁྱབ་མེད་ལན། འོ་དེ་འདྲའི་གི་ད་དེ་ཁྱབ་མེད་ཟེར་ཡ་དེ་ཀུན་རྫོབ་སྒོ་ནས་ལན་བྱ་ཆོག་བྱ་ཆོག་རེད་བ། ཀུན་རྫོབ་སྒོ་ནས་རེད་བ། ཀུན་རྫོབ་ཏུ། རྫོགས་སྨིན་སྦྱང་གསུམ་མ་བྱས་པར། འདིར་བསྟན་ཡང་དག་མཐའ་མངོན་དུ་མ་བྱས་ན། ཨ་ནི། ཉན་རང་གི་ལམ་སྒོམ་པ་མེད་པས་མ་ཁྱབ། དེ་ཀུན་རྫོབ་སྒོ་ནས་ལན་བྱེད་པ་རེད། འོ་དེ་འདྲའི་གི་ལན་གྱི་སྒོ་ནས་བསལ་བར་བྱས་པ་རེད་ད། གཉིས་པ་དེ་བས་ན་ཀུན་རྫོབ་དང་དོན་དམ་པའི་སྒོ་ཅན་གྱི་ཀླན་ཀ་ལ་གོ་རིམ་བཞིན་དུ་དོན་དམ་པ་དང་ཀུན་རྫོབ་ཀྱི་སྒོ་ནས་ལན་གདབ་དགོས་པས་ཞེས་པས་འཆད། ད་གསུམ་པ་ནི། ཨ་ནི་དེ་བསལ་ནས་ད། ཁོ་རང་གིས་ལོག་རྟོག་བཅུ་དྲུག་གིས་ཀུན་ནས་བསླངས་པའི་སུན་འབྱིན་བཅུ་དྲུག་ཡོད་རེད་བ། ད་སུན་འབྱིན་བཅུ་དྲུག་དེ་ལན་གྱི་སྒོ་ནས་ཀུན་རྫོབ་དང་དོང་དམ་གྱི་སྒོ་ནས་ལན་གྱི་སྒོ་ནས་ཕར་བསལ་ནས། ཨ་ནི་ད། དེའི་ལན་བརྒྱབ་ཡོང་དུས་ད་རང་ལུགས་ལ་ག་རེ། ཚོར་གྲུབ་དང་ག་རེ་གྲུབ་ཀྱི་ཡོད་རེད་ད། དམིགས་པ་འཐད་ན་ཡང་དོན་དམ་པར་ཡོད་དགོས་མ་རེད། དོན་དམ་པར་མེད་ན་ཡང་དམིགས་པ་འཐད་ཀྱི་རེད་ཟེར་ཡ་དེ་གཉིས་འགལ་བ་མེད་པར་འཛིན་པའི་བློ་དབུ་མའི་ལམ་རང་རྒྱུད་ལ་སྐྱེས་པ་སྐད་ཆ་ལ་གོ་ར་དེ་རེད་ད་གསུམ་པ་བསལ་ནས་ཏིང་ངེ་འཛིན་སྐྱེས་ཚུལ་དེ་ལ་གསུམ་པ་ནི་བྱང་ཆུབ་སེམས་དཔའ་དགེ་བ་འདོད་པ་རྣམས་ཀྱིས། ད་དགེ་བ་མཆོག། མི་གནས་པའི་མྱང་འདས་འདོད་པ་རྣམས་ཀྱིས་བདེན་པ་གཉིས་ཀ་ལ་བརྟེན་པའི་ཐབས་ལ་མཁས་པའི་རྣམ་པ། ཐབས་ལ་མཁས་པས་ད་བདེན་པ་གཉིས་ཀ་ལ་བརྟེན་པའི་ཐབས་ལ་མཁས་པས། རྣམ་པ་སྟོང་དུ་བསལ་བ་སྔོན་དུ་འགྲོ་བས་ཟེར་དུས་ད། གཅིག་དུ་བྲལ་གྱི་གཏན་ཚིགས་དང། ཨ་ནི་རྟེན་འབྲེལ་གྱི་གཏན་ཚིགས་དང། མུ་བཞི་སྐྱེ་འགོག་དང་ཡོད་མེད་སྐྱེ་འགོག་ལ་སོགས་པའི་ད་དོན་དམ་པར་མེད་པར་གཏན་ལ་འབེབས་བྱེད་ཀྱི་རིགས་པ་སྟོང་ཕྲག་དུ་མའི་སྒོ་ནས་གཏན་ལ་ཕབ་ནས། ཨ་ནི་ཕྱིན་ཅི་ལོག་གི་ལོག་རྟོག་དེ་ཚོའི་ཞེན་ཡུལ་མེད་པ་བཀག་ནས་ད། ལོག་རྟོག་བསལ་བ་སྔོན་དུ་འགྲོ་བས། ངེས་པ་རྣམ་པ་ཅན། འགྲོ་བའི་ངེས་པ་རྣམ་པ་ཅན་དུ་ཡང་དག་པར་བསྐྱེད་ནས་ཟེར་དུས་བདེན་གཉིས། ངོ་བོ་གཅིག་པ་གཞི་གཅིག་གི་སྟེང་དུ་འདུ་རྒྱུ་ལ་ངེས་ཤེས་རྣམ་པར་དག་པ་སྐྱེས་ནས་ཞི་ལྷག་ཟུང་དུ་འབྲེལ་བའི་ཏིང་ངེ་འཛིན་རང་རྒྱུད་ལ་སྐྱེས་ནས་དེ་བསྒོམ་ཡུལ་གཙོ་བོ་ཞིག་བསྒོམ་པ་ལ་བརྟེན་ནས་བར་ཆད་མེད་པའི་རྩེ་སྦྱོར་རྒྱུན་མཐའི་བར་དུ་སླེབས་བསྡད་མཁན་རེ་བ། རྣམ་པ་ཐམས་ཅད་དུ་ཡང་དག་པར་བསྐྱེད་ནས་བར་ཆད་མེད་པའི་ཏིང་ངེ་འཛིན་བསྐྱེད་པར་བྱའོ་ཞེས་པས་འཆད་ད་དེ། བསལ་བྱའི་ལོག་རྟོག་དེ་སེལ་བྱེད་ཀྱི་ལན་ལ་བརྟེན་ནས་བདེན་གཉིས་ངོ་བོ་གཅིག་པར་དབུ་མའི་ལམ་རྟོགས་པའི་བློ་དེ་ཞི་ལྷག་ཟུང་དུ་འབྲེལ་བའི་ལམ་ཡུན་རིང་གོམས་པ་ལ་བརྟེན་ནས་བར་ཆད་མེད་པའི་ཏིང་ངེ་འཛིན་རང་རྒྱུད་ལ་སྐྱེས་ཏེ་ཡོད་རེད། འོ་ན་ཏིང་ངེ་འཛིན་སྐྱེས་ཚུལ་ཟེར་ཡ་དེ། འོ་ན་དང་པོ་བསལ་ནས་ཟེར་ཡ་དེ་ཐོག་མར་ཐོས་བྱུང་བསམ་བྱུང་སྐྱེས་ཚུལ་དེ་རེད་བ། དབུ་མའི་རིགས་པ་དེ་འདྲའི་བརྒྱ་ཕྲག་དུ་མའི་སྒོ་ནས་འོ་ན་ཐོག་དང་པོར་ཡོད་པ་དང་བར་སར་མེད་པར་གཏན་ལ་ཕབ་དེ་བསྒོམ་པར་བྱས་ནས་ད་བར་ཆད་མེད་པའི་རྩེ་སྦྱོར་རང་རྒྱུད་ལ་སྐྱེས་པའི་ཏིང་ངེ་འཛིན་དེ་རེད་ཟེར་སྙམ་པ་རེད། ད་དེ་ཞེས་པས་འཆད། ད་དེའི་རྩོམ་འདིའི་དང་པོ་ལ་ཡང་བསལ་བྱ་ལོག་རྟོག་གི།

ཞེས་པ། ཞེས་དང། རྣམ་པ་ཐམས་ཅད་མཁྱེན་པ་ཉིད་ཀྱི་རྟེན་ཅན། ད། རྣམ་པ་ཀུན་མཁྱེན་ཉིད་རྟེན་ཅན་འམ། རྣམ་པ་ཐམས་ཅད་མཁྱེན་པ་ཉིད་རྟེན་ཅན། ད། རྣམ་མཁྱེན་དངོས་སུ་འདྲེན་བྱེད་ཀྱི་བར་ཆད་མེད་ལམ་དང་དེས་དྲངས་པའི། རྣམ་མཁྱེན་གྱི་རྟེན་དེ་དམིགས་རྟེན། དོན་དམ་པར་བཞག་པ་དེ་འགལ་གྱི་འདུག་བསམས་ཏེ་དེ་ལ་ལོག་པར་རྟོག་པ། རྣམ་མཁྱེན་དང་བར་ཆད་མེད་པའི་རྩེ་སྦྱོར་གཉིས་ཀྱི་དམིགས་པ་ལ་ལོག་པར་རྟོག་པ་དེ་རེད། གང་ལ་ལོག་པར་རྟོག་ས་དེ་དག།

གསོལ་པ་བཅོམ་ལྡན་འདས་ཅི་ལགས། རྣམ་མཁྱེན་ཉིད་འབའ་ཞིག་དངོས་པོ་མ་མཆིས་པ་ལགས་སམ། འོན་ཏེ་གཟུགས་ཀྱང་དངོས་པོ་མ་མཆིས་ལགས་ཞེས་པ་ནས། འདུས་བྱས་དང་འདུས་མ་བྱས་ཀྱི་ཁམས་ཀྱི་དངོས་པོ་མེད་དོ་ཞེས་གསུངས། ད་དེའི་མདོ་དེའི་དོན་འཆད་པ་ལ་དམིགས་པ་འཐད་དང་ཞེས་དང། ད་འདིའི་མདོ་དེ་གིས། རྣམ་མཁྱེན་དང། སོགས་པའི་དངོས་པོ་ཐམས་ཅད་དང་འདུས་མ་བྱས་ཐམས་ཅད་དོན་དམ་པར་མེད་པ་རེད། དེའི་ཐད་ཀྱི་མདོ་ལས། ད་དེའི་རྒྱུ་མཚན་གྱིས་དངོས་པོར་སྨྲ་བ་རྣམས་ཀྱིས་ནི་དམིགས་པ་ལ་ལོག་པར་རྟོག་གི་རེད་ཟེར་གྱི། དམིགས་པ་འཐད་དང་ཞེས་དང། དེའི་ཐད་ཀྱི་འགྲེལ་པ་ལས་འདུས་བྱས་དང་འདུས་པ་འདུས་མ་བྱས་རྣམས་མི་དམིགས་པས་ཞེས་སོགས་གསུངས། ད་འདི་ལ་ཡང་ཡུལ་གང་ལ་ལོག་པར་རྟོག་པ། ནི་ལོག་པར་ཡུལ་དེ་ལ་ལོག་པར་རྟོག་དགོས་ཡ་གི་རྒྱུ་མཚན་ལོག་པར་རྟོག་ཚུལ་ཚུལ་ཇི་ལྟར་ལོག་པར་རྟོག་པ། དེ་ལྟར་ལོག་པར་རྟོག་དགོས་པའི་རྒྱུ་མཚན། ནི་ལོག་པར་རྟོག་མཁན་གྱི་གང་ཟག་དང་བཞི། དང་པོ་ནི། ཡུལ་གང་ལ་ལོག་པར་རྟོག་གི་རེད་ཟེར་ན། ཨ་ནི་བར་ཆད་མེད་པའི་རྩེ་སྦྱོར་གྱི་དམིགས་པ་ལ་ལོག་པར་རྟོག་གི་ཡོད་རེད། དམིགས་པ་ལ་ལོག་པར་རྟོག་ཟེར་དེ་དམིགས་པ་ཡོད་པར་བཞག་ཐུབ་ཀྱི་མི་འདུག་ཟེར་ན་དམིགས་པ་འཐད་པ་དེ་དམིགས་པ་བཞག་པ་ལ་ལོག་པར་རྟོག་གི་ཡོད་རེད། དམིགས་པ་ཚད་གྲུབ་ཏུ་བཞག་པ་ལ་ད་ལོག་པར་རྟོག་པ། དམིགས་པ་འཐད་པ་དང་དེ་ཡུལ་གང་ལ་ལོག་པར་རྟོག་པ། ཞེས་པའི་ཕྱིར། གཉིས་པ་ཚུལ་ཇི་ལྟར་ལོག་པར་རྟོག་པ་དེ་ལ། ད་ཕན་ཚུན་འགལ་བ་རེད་བཞག་བསམ་པའི་སྒོ་ནས་ལོག་པར་རྟོག་གི་ཡོད་རེད་བ། ཕན་ཚུན་འགལ་བའི་དོན་སྒྲུབ་པས་མི་འཐད་པ་ཉིད་ཅེས་ཟེར་དུས་ཐ་སྙད་དུ་ཡོད་པ་དང་དོན་དམ་པར་མེད་པ་གཉིས་པོ་དེ་གཞི་གཅིག་གི་སྟེང་དུ་ནི་འགལ་མེད་དུ་འཇོག་ཐུབ་ཀྱི་མི་འདུག་བསམ་དེ་གཉིས་འགལ་གྱི་འདུག་བསམ་པའི་བསམ་ཚུལ་དེའི་སྟེང་དེ་དེ་གཉིས་འགལ་གྱི་འདུག་བསམ་ནས་ད་དམིགས་པ་འཐད་ཀྱི་མི་འདུག་བསམ་ནས་ད་ཐེ་ཚོམ་གྱི་ངོ་བོ་ཞེས་ད་ལོག་པར་རྟོག་གི་རྒྱུ་ཀུན་སློང་དེ་ལ་ཐེ་ཚོམ་གྱི་ངོ་བོ་ཟེར་ཡ་དེ་མཐའ་གཉིས་སུ་དོགས་པའི་ཐེ་ཚོམ་ཡིན་པའི་སྐད་ཆ་མ་རེད་ཟེར་གསུངས་པ་རེད། ཐེ་ཚོམ་ལས་མ་འདས་པ་ཡིན་པར་དགོངས་པ་རེད། བྱས་པས་བྱས། ད་གསུམ་པ་དེ་ལྟར་རྟོག་པའི་རྒྱུ་མཚན་རེད། ད་དེ། ཇི་ལྟར་རྟོག། ཚུལ་ཇི་ལྟར་རྟོག་པ་དེ། ནི་འགལ་གྱི་འདུག་བསམ་ནས་རྟོག་ཀྱི་ཡོད་རེད་བ། དེ་ལྟར་རྟོག་པའི་རྒྱུ་མཚན་དེ། ད། ཀུ་བྱ་རྒྱུ་དེ་ཚོ་རེད། འདུས་བྱས་དང་འདུས་མ་བྱས་རྣམས་དོན་དམ་པར་མ་གྲུབ་པའི་ཕྱིར། ནི། བར་ཆད་མེད་པའི་རྩེ་སྦྱོར་གྱི་དམིགས་པ་འཐད་ཀྱི་མི་འདུག་མི་འཐད་པའི་རྒྱུ་མཚན་ག་རེ་ཟེར་ན། བར་ཆད་མེད་པའི་རྩེ་སྦྱོར་གྱི་དམིགས་པ་སྟོང་ཉིད་འཐད་ཀྱི་ཡོད་ན་སྟོང་ཉིད་བདེན་གྲུབ་ཡིན་དགོས་རེད་ཆོས་ཐམས་ཅད་བདེན་པར་གྲུབ་མེད་ན། དེའི་དམིགས་པའི་སྟོང་ཉིད་ཟེར་ཡ་དེ་བཞག་ཐུབ་ཀྱི་མི་འདུག་བསམ་པའི་ལོག།

སྨྲ་བ་རྣམས་ཀྱི་ལོག་རྟོག། སྨྲ་བ་རྣམས་ཀྱི་ལོག་རྟོག་པ་ཞེས་དང། ཐ་སྙད་དུ་ཡོད་པ་དང་དོན་དམ་པར་མེད་པ་གཉིས་པོ་ལ་འགལ་གྱི་འདུག་སྙམ་པས། རང་ཉིད་ཀྱིས་བསམ་ཞིང་དེ་ལྟར་བསམ་པ་དང་སྨྲ་མཁན་ནི་གང་ཟག་དེ་ཚོ་རེད། དེ་འདྲའི་ལོག་རྟོག་རྒྱུད་ལ་ལྡན་ནས་ལོག་རྟོག་དབང་གིས་དེ་ལྟར་སྨྲ། འོ་དེ་འདྲ་ཡིན་ཙང་སྨྲ་བ་རྣམས་ཀྱི་ལོག་རྟོག་རྒྱུད་ལ་ལྡན་ལྡན་མཁན་དེ་ཚོ་རེད། ཞེས་དང། ད་དེའི་ཐད་ཀྱི་འགྲེལ་པ་ལས་སྐྱེ་བོ་གཞོག་འཇོག་ཟིན་པའི་ཐབས་ལ་མཁས་པ་མི་ཤེས་པས་ཐབས་ལ་མཁས་པ་ཤེས་རྒྱུ་དེ། ནི་ད་དེ་གཉིས་ངོ་བོ་གཅིག་ལ་འདོད་རུང་བ་དེ་རེད་བ། དེ་མི་རུང་བ། རུང་བ་མི་ཤེས་མཁན་འགལ་བར་འཛིན་མཁན་དེ་རེད་བ། རབ་ཏུ་སྨྲ་བ་ཉིད་ཐམས་ཅད་ཀྱི་ལོག་པར་རྟོག་པ་ཡན་ཆད་དེ། ད་རྟོག་ཚུལ་དང་རྟོག་མཁན་གཉིས་འོག་མ་ཀུན་ལ་སྦྱར་རོ། ད་ལོག་པར་རྟོག་ཚུལ་དེ་ག་འདྲས་རེད་ཟེར་ན་དེ་འདྲས། ནི་འདིར་ཕན་ཚུན་འགལ་བའི་དོན་སྒྲུབ་པས་མི་འཐད་སྙམ་པའི་ཐེ་ཚོམ་འམ་ཕྱིན་ཅི་ལོག་གི་བློ་དེའི་དབང་གིས་རེད།

ཀྱི་སྐྱོང་བཅུད་རྒྱ་བར་བ། དེའི་དམིགས་པའམ་འཛིན་སྟངས་ཡུལ་ངོ་བོ་ཉིད་དེ། དོན་དམ་པ་སྟོང་ཉིད་བཞག་པ་དེ་འཐད་ཀྱི་མི་འདུག་དེ་ལ་ལོག་པར་རྟོག་པ་སྐྱེ། དེའི་ངོ་བོ་ཉིད་ངེས་བཟུང་བ་དང་དེ་ལ་ལོག་པར་རྟོག་པ། ངོ་བོ་ཉིད་ངེས་བཟུང་དུ་བྱས་ནས་བར་ཆད་མེད་པའི་རྩེ་སྦྱོར་གྱི་འཛིན་སྟངས་ཡུལ། ངོ་བོ་ཉིད་དེ་སྟོང་ཉིད་ངེས་བཟུང་དུ་བཞག་པ་རེད་བ། དེ་མི་འཐད་པ་མཐར་ཐུག་གོ། དེ་ལ་ལོག་པར་རྟོག་ས་དེ་རེད། དམིགས་པའི་ངོ་བོ་ཉིད་ངེས་པར་གཟུང་བ་དང་ད་དེའི་ཐད་ཀྱི་འགྲེལ་བ་ལས་ལོག་པར་རྟོག་ས་དེ། ནི་བར་ཆད་མེད་པའི་རྩེ་སྦྱོར་གྱི་དམིགས་པའི་ངོ་བོ་ཉིད་འམ་བདེན་སྟོང་ངོ་བོ་ཉིད་སྟོང་པ་ཉིད་བཞག་པ་དེ། ལ་ལོག་པར་རྟོག་པ་གཅིག་བྱེད་དེ་གཉིས་པ་དེ་བྱེད་གཞན་བྱེད་དེ་ལོག་པར་རྟོག་ས་བྱེད། ད་ལོག་པར་རྟོག་པའི་རྒྱུ་མཚན་དེ་རྣམ་པ་ཐམས་ཅད་དུ་མེད་པའི་ཕྱིར། ད་འཁོར་འདས་ཀྱི་ཆོས་ཐམས་ཅད་རྣམ་པ་ཐམས་ཅད་དུ་དོན་དམ་པར་མེད་པའི་ཕྱིར་རྒྱུ་མཚན་དེ་རེད། ཞེས་པས་བྱེད། འོག་མ་རྣམས་ལ་དེ་བཞིན་སྦྱར་རོ། ད་འགྲེལ་བའི་ཚིག་ཕྱི་མ་དེ་ལོག་པར་རྟོག་ས་དང་སྔ་མ་དེ་ལོག་པར་རྟོག་པའི་རྒྱུ་མཚན། འོག་མ་ལ་འདུག་སོ་མ་སྦྱར་རྒྱུ་རེད་ཟེར་སྦྱར་རོ། ད་གསུམ་པ་རྣམ་པ་ཐམས་ཅད་མཁྱེན་པ་ཉིད་ཀྱི་ཡེ་ཤེས་ལ་ལོག་པར་རྟོག་པ་དེ་རེད་བ། དེ་སྟོན་པ་ལ། དེས། སངས་རྒྱས་ཀྱི་སྤྱན་གྱིས་སྟོང་གསུམ་གྱི་སྟོང་ཆེན་པོ་འཇིག་རྟེན་གྱི་ཁམས་ལ་རྣམ་པར་ལྟ་ན་དངོས་པོ་མེད་པར་ཡང་མི་དམིགས་ན། དངོས་པོ་ཡོད་པར་ལྟ་སྨོས་ཀྱང་ཅི་དགོས་ཞེས་སོགས་གསུངས། དངོས་མེད།

དེའི་ཆོས་ཉིད་སྙིང་པོ་སྟེ། དོན་དམ་པར་མེད་པའི་ཆ་ལ་ཆོས་ཉིད་དང་ཀུན་རྫོབ་ཏུ་ཡོད་པའི་ཆ་ལ་ནི། ཐ་སྙད་དུ་ཡོད་པའི་ཆ་ལ་ཀུན་རྫོབ་བདེན་པ་ཟེར་ཡ་གྱི་མ་གཏོགས་ཆུ་དང་འོ་མ་འདྲེས་པ་ན་ངོ་བོ་དབྱེར་མེད་རེད་མ་གཏོགས་ངོ་བོ་གཞན་ཡོད་མ་རེད། བར་བྱའི་ཤར་བ་ཡང་མེད་དེ། འཇིག་རྟེན་གྱི་ཀུན་རྫོབ་ཀྱི་དེ་བཞིན་ཉིད་གང་ཡིན་པ་དེ་བཞིན་ཉིད་དོན་དམ་པའི་དེ་བཞིན་ཉིད། ཡིན། ཞེས་སོགས་གསུངས། འཇིག་རྟེན་གྱི་ཀུན་རྫོབ་ཀྱི་དེ་བཞིན་ཉིད་གང་ཡིན་པ། དེ་ཉིད་དོན་དམ་པའི་དེ་བཞིན་ཉིད་ཡིན། རྩ་འཇིག་རྟེན་གྱི་ཀུན་རྫོབ་ནི་འདུས་བྱས་དང་འདུས་མ་བྱས་ཀྱི་ཆོས་དེ་དག་དོན་དམ་པར་མེད་པ་དེ་དེ་དག་གི་གནས་ལུགས་ཡིན་པ་དེ་བཞིན་དུ། དེ་དག་དོན་དམ་པར་མེད་པ་དེ་ཉིད་དོན་དམ་པར་མེད་པ་ཡང་དེ་དག་གི་དེ་བཞིན་ཉིད་ཡང་གནས་ལུགས་རེད། ཞེས་སོགས་གསུངས། དེའི་དོན་འཆད་པ་ལ། དམ་པའི་དོན་དང་ཀུན་རྫོབ་དང་ཞེས་དང་དེ་ལོག་པར་རྟོག་ས་དེ། ད་དེའི་ཐད་ཀྱི་འགྲེལ་བ་ལས་རྒྱུ་མཚན་དེ་ལ། དེ་བཞིན་ཉིད་ཀྱི་ངོ་བོ་ཉིད་ཀྱིས་ཀུན་རྫོབ་དང་དོན་དམ་པའི་བདེན་པ་གཉིས་དང། དེ་བཞིན་ཉིད་ཀྱི་ངོ་བོ་ཉིད་ཀྱིས་འཁོར་འདས་ཀྱི་ཆོས་ཐམས་ཅད་བདེན་པར་གྲུབ་པས་ཨ་ནི་སྟོང་པའི་དེ་བཞིན་ཉིད་ཀྱི་ངོ་བོ་ཉིད་ཡིན་པའི་ཕྱིར་ཀུན་རྫོབ་དང་དོན་དམ་པའི་རྣམ་གཞག་མི་འཐད་པར་ཐལ་ཟེར་བ་དེ་སྟོན་གྱི་ཡོད་རེད་བ་བདེན་པ་གཉིས་དང་ཞེས་གསུངས། ད་ལྔ་པ་སྦྱོར་བའི་ངོ་བོ་ལ་ལོག་པར་རྟོག་པ་དེ་སྟོན་པ་ལ། དེ་ནས་ཚེ་དང་ལྡན་པ་རབ་འབྱོར་གྱིས་བཅོམ་ལྡན་འདས་ལ་འདི་སྐད་ཅེས་གསོལ་ཏོ་བཅོམ་ལྡན་འདས་བྱང་ཆུབ་སེམས་དཔའི་སྤྱོད་པ་བྱང་ཆུབ་སེམས་དཔའི་སྤྱོད་པ་ཞེས་བགྱི་ན། དེ་སྐད་དུ་བྱང་ཆུབ་སེམས་དཔའི་སྤྱོད་པ་ཞེས་པ་གང་གི་ཚིག་བླ་དྭགས་ལགས། བྱང་ཆུབ་སེམས་དཔའི་སྤྱོད་པ་བྱང་ཆུབ་སེམས་དཔའི་སྤྱོད་པ། ཚིག་མང་པོ་ཞིག་འདུག་པ་འདི་ཚིག་གང་གི་བླ་དྭགས་ཟེར་ཡ་དེ་རྣམ་གྲངས་རེད། ཚིག་གང་གི་རྣམ་གྲངས་ལ་གསུངས། གཟུགས་སྟོང་པ་ཞེས་བྱ་བར་སྤྱོད། དེ། ཅི་ནས་ཀྱང་བློ་རྣམ་པ་གཉིས་སུ་མི་འགྱུར་བ་དེ་ལྟར་སྤྱོད་དོ་ཞེས་སོགས་གསུངས། དེའི་དོན་འཆད་པ་ལ། ད་གང་ལ་ལོག་པར་རྟོག་པར་ཞུགས་ས་དེ་སྦྱོར་དང་ཟེར་རྩ་བའི་ཚིག།

ཨ་ནི་འཁོར་གསུམ་དོན་དམ་པར་མི་དམིགས་པའི་ཕྱིར། སྦྱིན་པའི་འཁོར་གསུམ་དོན་དམ་པར་མི་དམིགས་པའི་ཕྱིར། ཚུལ་ཁྲིམས། དོན་དམ་པར་མི་དམིགས་པའི་ཕྱིར། དེ་ལ། རང་ལུགས་ཀྱི། ཁྱབ་མེད་ཀྱི་ལན་རེད་བ། དབྱར་རེ་བྱའོ། དེ་རེ་བྱ། དོན་དམ་གོ་ཆེན་གྱི་ལན་འགའ། དེའི་དོན་འཆད་པ་ལ་སྦྱོར་བ་དང་ཞེས་དང། དེའི་ཐད་ཀྱི་འགྲེལ་བ་ལས། སྦྱིན་པ་ལ་སོགས་པ་མི་དམིགས་པས་ཡང་སྟེ། སྦྱིན་པ་སྦྱིན་བྱ། ཨ་ནི། སྦྱིན་པ་སྦྱིན་བྱ་གཏོང་པོ་རེད་པ། སྦྱིན་པ་སྦྱིན་བྱ་ལེན་པོ་གཏོང་པོ་སྟོང་ཟིན་ལ་རོ། གང་སྦྱིན་པར་སྦྱིན་པ་ཞིག། སྦྱིན་པར་བྱ་རྒྱུའི་རྫས་ཤིག། ཨ་ནི། སྦྱིན་པ་གཏོང་མཁན་ཞིག་འོ་དེ་དག་འཁོར་གསུམ་ཀ་དོན་དམ་པར་མི་དམིགས་པ། དོན་དམ་པར་མེད་ཟེར་ན་ཨ་ནི། སྦྱིན་པ་ལ་སོགས་པའི་སྦྱོར་བ་བསྒོམ་པ་འཐད་ཀྱི་མ་རེད་བསམ་གྱི་མི་རུང་བྱང་སེམས་ཀྱི་སྦྱོར་བ་བསྒོམ་པ་མི་འཐད་པར་ཐལ་སྒོམ་ཡག་གི་སྦྱོར་བ་སྦྱིན་པ་ལྟ་བུ་དེ་འཁོར་གསུམ་དོན་དམ་པར་མི་དམིགས་པའི་ཕྱིར་ཟེར་ན་དེ་ལ་བྱ་མི་ལེན་ནོ།

པར་སོང། ཨ་ནི་ཤེས་བྱ་གློ་དྲུག་ཐམས་ཅད་མངོན་སུམ་དུ་གཟིགས་པའི་རྗེས། ཨ་ནི་དེ་འདྲའི་རེད་བ་རྒྱས་པ་ནས་ཡང་དག་པའི་དོན་དུ་རྟོགས་པས། དེའི་ཕྱིར་སངས་རྒྱས་ཞེས་བྱའོ། ཞེས་པ་དང། ཨ། དེ་ཉིད་ཐམས་ཅད་མངོན་སུམ་དུ་ཅིག་ཅར་དུ་གཟིགས་པའི་ཆ་ནས་རྒྱས་པ་དང། ཨ་ནི་དེ་ལ་མཐོང་ཉིད་སྒྲིབ་པ་ཐམས་ཅད་དག་པས་ན་སངས་པ། ཨོ་དོ་ཞེས་བྱ་བའི་རེས་ལ་བསྡུས། ཨ།

གསོལ་པ་བཅོམ་ལྡན་འདས། བྱང་ཆེན་གང་བྱང་ཆུབ་འདིའི་དོན་དུ། སྤྱོད་པ་དེ་ཅི་ཕ་རོལ་ཏུ་ཕྱིན་པ་དྲུག་ལ་སྤྱོད་པ་དང་སྟོང་པ་ཉིད། ཐམས་ཅད་ལ་སྤྱོད་པ་དང་ཞེས་པ་ནས་རབ་འབྱོར་བྱང་ཆེན་ཤེར་ཕྱིན་ལ་སྤྱོད་པའི་བྱང་ཆུབ་ནི་ཆོས་གང་ཡང་ཚོགས་སུ་གྱུར་པའམ། ད་ཆོས་གང་ཡང་ཚོགས་སུ་གྱུར་པའམ་འགྲིབ་པར་བྱ་བའམ། དགོད་པར་བྱ་བའམ་འཕེལ་བར་བྱ་བའམ་བསྐྱེད་པར་བྱ་བའམ་དགག་པར་བྱ་བའམ་ཀུན་ནས་ཉོན་མོངས་པར་བྱ་བའམ་རྣམ་པར་བྱང་བར་གྱུར་པའི་ཕྱིར། གྱུར་པའི་ཕྱིར། དམིགས་པའི་ཚུལ་གྱིས་ཉེ་བར་གནས་པ་མ་ཡིན་ནོ། ད་འདི་ཆོས་ཀུན་བྱང་ལ་སྡང་བའི་རུས་ཨ་ནི་འཁོར་འདས་ཀྱི་ཆོས་ཐམས་ཅད་ཐ་སྙད་དུ་འཕེལ་འགྲིབ་དང་སྤོང་གཉེན་ལ་སོགས་པའི་རྣམ་གཞག་ཡོད་ཀྱང་དོན་དམ་པར་འཕེལ་འགྲིབ་དང་སྤོང་གཉེན་དང་སྐྱེ་འགག་ལ་སོགས་པ་གཏན་ནས་ཡོད་མ་རེད། མ་ཡིན་ནོ་ཞེས་སོགས་གསུངས། དེའི་དོན་འཆད་པ་ལ།

ཐབས་ལ་མཁས་པ་ལ་ལོག་པར་རྟོག་པ་སྟོན་པ་ལ། འོ་འདི་ག་རེ་ད་འདི་ཀུན་རྫོབ་གོ་ཅན་མིན་ལ་ཅིག་རེ་བ། གསོལ་པ། བཅོམ་ལྡན་འདས་བྱང་ཆེན་ཐབས་མཁས་པ་དང་ལྡན་པས། རྣམ་མཁྱེན་ཉིད་ཐོབ་པར་འགྱུར་བའི་ཐབས་དེ་གང་ལགས། བཅོམ་ལྡན་འདས་ཀྱིས་བཀའ་སྩལ་པ་བྱང་ཆེན། སེམས་དང་པོ་བསྐྱེད་པ་ནས་ཉེ་བར་བཟུང་སྟེ་སྦྱིན་པའི་ཕ་རོལ་ཏུ་ཕྱིན་པ་ལ་སྤྱོད་ཞེས་པ་ནས་དེ་རྣམ་མཁྱེན་ཉིད་དང་ལྡན་པའི་ཡིད་ལ་བྱ་བ་དེ་དང་ལྡན་པའི་སྦྱིན་པ་ལ་ཡང་སྦྱིན་པའི་འདུ་ཤེས་སུ་མི་འགྱུར། ལེན་པ་ལ་ཡང་ལེན་པའི་འདུ་ཤེས་སུ་མི་འགྱུར། གཏོང་བ་ལ་ཡང་གཏོང་བའི་འདུ་ཤེས་སུ་མི་འགྱུར་རོ་ཞེས་སོགས་གསུངས། ད་ལྟ་དེར། ཐབས་མཁས་པ་ཟེར་ཡ་དེ་ག་འདྲ་ཞིག། རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཐབས་མཁས་པ་དེ་ག་རེ་རེད་དུས། ཨ་ནི། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ནས། ད་ཡེ་རེ་རྒྱུན་མཐའི་ཡེ་ཤེས་རང་རྒྱུད་ལ་མ་སྐྱེས་བར་དུ། ཨ་ནི། འཁོར་གསུམ་དོན་དམ་པར་མི་དམིགས་པའི་སྒོ་ནས་ཉམས་སུ་ལེན་མཁན་དེའི་བྱང་ཆུབ་སེམས་དཔའ་དེ་ཐབས་ལ་མཁས་པ་རེད་ཟེར་ལན་བསྐྱལ་བ་རེད། ད་དེ་ལ། འདི་རེ་ལས་ད་དེ་རྩོད་ཡོང་རེད། དེའི་དོན་འཆད་པ་ལ་ཐབས་བཅས་ཞེས་དང། ད་དེ་ལ་ཐབས་དང་བཅས་པ་ལ། ཐབས་མཁས་པ་དང་བཅས་པ་ལ་ལོག་པར་རྟོག་པ་དེ་རེད་བ་ཐབས་མཁས་པ་དང་བཅས་པ་ལ། ཞེས་པ་དེ་རེད་ད་རྩ་བའི་ཚིག་དེའི་ཐད་ཀྱི་འགྲེལ་པ་ནི་སྦྱིན་པ་ལ་སོགས་པ་མི་དམིགས་པས། སྦྱིན་པ་ལ་སོགས་པ་མི་དམིགས་པས་ཐབས་ལ་མཁས་པ་དང་ཞེས་ལ་འདོད་དེ། དེའི་ཁྱད་པར་ག་རེ་ཤོར་བ་རེད་ཡེ་རེ་གང་ནས། ག་རེ་རེད་དེ་གང་ནས་ཞི་བ་དེ་རེད་པས་འདི་ག་རེ་འགྲོ་སོང། དམིགས་པ་འཐད་དང་དེ་ཡི་ནི་ངོ་བོ་ཉིད་ངེས་གཟུང་བ་དང་རྣམ་ཀུན་མཁྱེན་ཉིད་ཡེ་ཤེས་དང་དམ་པའི་དོན་དང་ཀུན་རྫོབ་དང་སྦྱོར་དང། སྦྱོར་དང། བྱང་སེམས་ཀྱི། སྦྱོར་བ་མི་འཐད་པར། ཅིག་རྟགས་ས་ཅི་གཙང་མ་རེད་བ། དེ་སྦྱོར་དང་ཟེར་ཡ་དེའི་སྐབས་ལ། ད་ལྟ་དེ། སྦྱིན་པ་ལ་སོགས་པ་མི་དམིགས་པའི་རྟགས་དེ་ག་རང་རེད། ད་འདི་རེ་ལས། དགོས་པ། ཐབས་མཁས་པ་ལ་ལོག་པར་རྟོག་པའི་སྐབས་སུ། སྦྱིན་པ་ལ་སོགས་པ་མི་དམིགས་པའི་ལམ་དང། དེ་གཉིས་དོན་དམ་གྱི་ཁྱད་པར་སྦྱར་ན་སྦྱར་མཉམ་དང་མ་སྦྱར་ན་མ་སྦྱར་མཉམ་ཡིན་པའི་ཕྱིར། འདིར་ག་རེ་བྱས་ནས་ཀུན་རྫོབ་སྒོ་ཅན་ཀླན་ཀ་ལ་སླེབས་དགོས་རེད། ནི་ཀུན་རྫོབ་སྒོ་ཅན་ཀླན་ཀ་ལ་སླེབས་ནས་ག་རེ་བྱས་ནས་རྟགས་ག་རེ་བཀོད་ཡོད་རེད། དེ་ལྟ་བུའི་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ནས་ཨ་ནི་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་རང་རྒྱུད་ལ་མ་སྐྱེས་བར་དུ་འཁོར་གསུམ་རྣམ་པར་དག་པའི་སྒོ་ནས་ཉམས་སུ་ལེན་མཁན་གྱི་བྱང་ཆུབ་སེམས་དཔའ་དེ་ཨ་ནི། ཐབས་མཁས་པ་ཞེས་པ་དེ་མི་འཐད་པར་ཐལ་ཁྱོད་རང་གིས་སྦྱིན་པའི་འཁོར་གསུམ་དོན་དམ་པར་མེད་ན་ཨ་ནི་དེའི་ཉམས་སུ་ལེན་ཡག་གི་ད་ཨ་ནི་སྦྱིན་པ་དང་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་ལ་སོགས་པའི་རྣམ་གཞག་བྱ་ཐུབ་ཀྱི་མ་རེད། ཐབས་མཁས་པ་བྱ་ཐུབ་ཀྱི་མ་རེད་ལོག་པར་རྟོགས་ཀྱི་ཡོད་རེད་བ།

རྒྱ་བར་ནུས་སམ་བཅོམ་ལྡན་འདས་ཀྱིས་བཀའ་སྩལ་པ་རབ་འབྱོར་དེ་ནི་མ་ཡིན་ནོ་ཞེས་པ་ནས། ནི་དེ་ལྟར་དངོས་པོ་མ་མཆིས་པས་དེ་མངོན་པར་རྟོགས་པར་མི་འགྱུར་རོ། དངོས་པོས་ཀྱང་དེ་མངོན་པར་རྟོགས་པར་མི་འགྱུར་རོ། ད་དངོས་པོ་དང་དངོས་མེད་གཉིས་ཀ་དོན་དམ་མེད་པར་བསྟན་གྱི་ཡོད། དངོས་པོས་ཀྱང་དངོས་པོ་མ་མཆིས་པ་མངོན་པར་རྟོགས་པར་མི་འགྱུར། དངོས་པོ་མ་མཆིས་པས་ཀྱང་དངོས་པོ་མངོན་པར་རྟོགས་པར་མི་འགྱུར་ན་བཅོམ་ལྡན་འདས་ཅིའི་སླད་དུ་ཐོབ་པ་མ་མཆིས་ཤིང་མངོན་པར་རྟོགས་པ་མ་མཆིས་པ་ཞིག་ཏུ་མི་འགྱུར་རམ་ཞེས་སོགས་གསུངས། དེའི་དོན་འཆད་པ་ལ་ཐུབ་པའི་མངོན་རྟོགས། ད་རྩ་བ་ལས་ཐུབ་པའི་མངོན་རྟོགས་དང་ཞེས་པ་དང་ད་ལོག་པར་རྟོགས་ས་དེ། ཨ་ནི་དངོས་པོ་དང་དངོས་པོ་མེད་པ་དང་གཉིས་ཀའི་ངོ་བོར་རྟོགས་པ་བཀག་པས་དེ་བཞིན་གཤེགས་པའི་མངོན་པར་རྟོགས་པ་དང་ད་དེ་རྒྱུ་མཚན་རེད་བ། དངོས་པོ་དང་དངོས་པོ་མེད་པ་གང་དང་གཉིས་ཀའི་ངོ་བོ་རྟོགས་པ་བཀག་པས་དོན་དམ་པར་རྟོགས་པ་བཀག་པས་ཨ་ནི་དེ་བཞིན་གཤེགས་པའི་མངོན་པར་རྟོགས་པ་ལ་ལོག་པར་རྟོགས་པ་དེ་བཞིན་གཤེགས་པའི་མངོན་རྟོགས་མི་འཐད་པར་ཐལ། རྟོགས་བྱ་དངོས་པོ་དང་དངོས་མེད་གཉིས་ཀ་དོན་དམ་པར་མེད་པའི་ཕྱིར་ད་དེ་རྒྱུ་རེད་བ།

བཅོམ་ལྡན་འདས་ཀྱིས་བཀའ་སྩལ་པ། ད་སྤྲོས་པ་དེ་ནི་གཟུགས་རྟག་པ་དང་གཙང་བ་དང་བདེ་བ་དང། གཙང་བདེ་རྟག་བདག་བཞིར་འཛིན་པའི་འཛིན་པ་དེ་རེ་བ། ཅེས་བྱ་བའམ་མི་རྟག་ཅེས་བྱ་བ་ནི་བྱང་ཆེན་གྱི་སྤྲོས་པའོ་ཞེས་སོགས་གསུངས་དེའི་དོན་འཆད་པ་ལ། ཕྱིན་ཅི་ལོག་ནི་ད་ལོག་པར་རྟོགས་ས་དེ་ཕྱིན་ཅི་ལོག་མི་འཐད་པར་ཐལ་ཞེས་དེ་རེ་བ། དེ་ལ་ཁྱེད་ཀྱིས་འགྲེལ་པ་ལས་སྤྲོས་པ་རྣམ་པར་གཞག་པ་མི་རྟག་པ་ཉིད་ལ་སོགས་པ་ཉིད་ཀྱིས་རྟག་པ་ལ་སོགས་པ་ཕྱིན་ཅི་ལོག་པ་དང། ད། ཉེར་ལེན་གྱི་ཕུང་པོ་རྟག་པར་འཛིན་པ་དེ་ཕྱིན་ཅི་ལོག་ཡིན་པ་དང་མི་རྟག་པར་འཛིན་པ་དེ་ཕྱིན་ཅི་མ་ལོག་པ་ཡིན་པའི་རྣམ་གཞག་མི་འཐད་པར་ཐལ་ཉེར་ལེན་གྱི་ཕུང་པོ་དོན་དམ་པར་མེད་པའི་ཕྱིར་རྩོད་ཀྱི་ཡོད་ད། ཨ་ནི་ཞེས་སོགས་གསུངས། ཤཱ་ཤང་གིས། ད་ཀུན་རྫོབ་སྒོ་ཅན་དང་དོན་དམ་སྒོ་ཅན་དེའི་རྩ་བའི་རིགས་གཏན་གསུམ་ཀུན་རྫོབ་སྒོ་ཅན་ཡིན་ཟེར་ཡ་དེ་ལྟ་རྒྱུ་རེད་འདུག་ད་ཡང་གོ་ཤོག་མ་གཏོགས་དེ་གསལ་བོ་རང་མི་འདུག་ཨ།